དེ་ཡིན་ཙང་རྟེན་འབྲེལ་ལེགས་པར་འགྲིག་པའི་རྩ་བ་ནི་ཟེར་རྟེན་འབྲེལ་ངན་པར་མ་འགྲིག་པ་བྱས་ནས་ལེགས་པར་འགྲིག་ཐུབ་ཡས་ཀྱི་རྩ་བ་ཚུགས་ཐུབ་པ་ཞིག་བྱེད་དགོས་རེད་ཚུལ་བཞིན་བསྟེན་པ་ལམ་གྱི་རྩ་བ་རུ་ལེགས་པར་མཐོང་ནས་འབད་པ་དུ་མ་ཡིས་གུས་པ་ཆེན་པོ་བྱེད་པར་བྱིན་གྱིས་རློབས་ཟེར། དེ་ཡིན་ཙང་ང་རང་ཚོས་འབད་པ་རྣམ་པ་སྣ་ཚོགས་ཀྱིས་བྱས་ནས་བཤེས་གཉེན་དེ་ཚུལ་བཞིན་དུ་བསྟེན་དགོས་རེད་འབད་པ་རྣམ་པ་སྣ་ཚོགས་ཀྱིས་བྱས་ནས་ད་ག་སེ་མ་ཡིན་པ།

མངོན་རྟོགས་ཀྱི་ལུས་དེ་གཉིས་པ་དེ་ཡང་དེ་ནས་ལུས་དེ་དེའི་སྟེང་ནས་འབྲུ་ཐོགས་འཁོར་བ། དེ་ས་དོན་ཆེན་པོ་རེད། དོན་ཆེན་པོ་ཡིན་དགོས་ག་རེ་རེད་ཟེར་ན་ལུས་དེ་དེའི་སྟེང་ནས་འབྲུ་བ་ཡིན་ན་ཚེ་ཕྱི་མ་མངོན་རྟོགས་ལྷ་མིན་གྱི་ལུས་དེ་དེ་ཡང་ངེས་པར་དུ་འབྲུ་ལས་སླ་བོ་ཞེ་དྲག་རེད། ཁྱོད་ཚོས་ཀྱི་སྐད་ཅིག་མ་གཅིག་གིས་འབྲུ་ཐོགས་རེད། ཁྱོད་ཚོས་ཁྱོད་ཚོས་ཞིག་གིས་འབྲུ་ཐོགས་རེད།

དེ་ཡིན་ཙང་ཨ་ནི་དཔལ་འབྱོར་ལོངས་སྤྱོད་ཕུན་སུམ་ཚོགས་པ་དང་དབང་ཐང་ཆེ་བ་དང་གཏམ་སྙན་གྲགས་ཆེ་བ་ལ་སོགས་པ་དེ་ཚོ་གང་ཡང་སྒྲུབ་ཐུབ་ཀྱི་མ་རེད་དེ། ཡིན་ནའི་ལུས་རྟེན་དེ་བྱུང་བ་ཡིན་ན་རྒྱུ་ཅ་ལག་གང་ཡང་མེད་པ་ཡིན་ནའི་ཚེ་ཕྱི་མ་མངོན་མཐོ་ལྷ་མིའི་གོ་འཕང་དེ་ཡང་ལས་སླ་པོ་བྱས་ནས་བདེ་བླག་སྒོ་ནས་སྒྲུབ་ཐུབ་ཀྱི་མ་གཏོགས་འབད་རྩོལ་ཆེན་པོ་ཡང་བྱེད་མི་དགོས་ཤིང་སྒྲུབ་ཐུབ་ཀྱི་རེད། དེ་ཡིན་ཙང་དོན་ཆེན་པོ་གཅིག་རེད། དེ་ལས་ལྷག་ཙམ་བྱས་ནས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་དེ་ཡང་སྒྲུབ་ཐུབ་ཀྱི་རེད།